དེ་སོགས་ཀྱི་དུས་སུ་ད་ལྟ་ཡི་དུས་སུ་སངས་རྒྱས་ཐམས་ཅད་ང་རང་ཚོ་དོན་མཛད་གིར་བས་ཟེར་ན་གཏན་དུ་མཛད་གིར་བ། སངས་རྒྱས་ཀྱིས་ཐོག་མར་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་དེ་ཡིན་ན་ང་ཡི་དོན་དུ་ཐུགས་བསྐྱེད་པ་རེད། དེ་ནས་བར་དུ་བསྐལ་པ་གྲངས་མེད་གསུམ་དུ་ཚོགས་བསགས་པ་དེ་ཡིན་ན་ང་ཡི་དོན་དུ་ཚོགས་བསགས་པ་རེད། མཐར་མངོན་པར་རྫོགས་པར་སངས་རྒྱས་པ་དེ་ཡིན་ན་ང་ཡི་དོན་དུ་ཚོགས་སངས་རྒྱས་པ་རེད། ད་སངས་རྒྱས་ཚར་ཟིན་ན་རང་དབང་ཐོབ་ཚར་རེད་བ། ང་རང་ཚོ་དོན་མ་བྱས་ནས་བཞག་པ་ཡིན་ན་སེམས་ཅན་བསླུ་བར་བྱེད་པར་བ། སེམས་ཅན་ལ་མགོ་སྐོར་གཏོང་པར་བ།

ད་དོན་བྱེད་དུས་ག་ལ་ག་འདྲ་བྱེད་དགོས་རེད་ཟེར་ན་ང་རང་ཚོ་ཟས་མེད་པ་ལ་ཟས་སྤྲད་གོས་མེད་པ་ལ་གོས་གཡོག་དེ་འདྲ་ཡང་ཡོང་སྲིད་གི་རེད་གཙོ་བོ་གཙོ་བོ་མཛད་པ་ཡི་ནང་ནས་མཆོག་ཏུ་གྱུར་པ་དེ་གསུང་གི་མཛད་པ་ཟེར་གིར་བ་མཛད་པ་ཀུན་གྱི་ནང་ནས་ནི་མཛད་པ་མཆོག་ཡིན་ཟེར་ཏེ། མཛད་པ་ཐམས་ཅད་ཀྱི་ནང་ནས་དཔེར་ན་ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང་འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ་ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་འགྱུར།

ཨོ་ཙི་ཙི་ཁོང་ཁྲོ་ནོར་མ་འདུག་གོ་ངོ་མ་མ་རེད་པ། ཡང་འགའ་ཤས་འགའ་ཤས་ཀེང་རུས། ཀེང་རུས་ས་གཞི་གྱི་གང་བ། སྒོམ་པའི་ཏིང། ཏིང་ངེ་འཛིན་ལ་སོགས་པ་ཚོ་རྒྱུད་ལ་སྐྱེས་སོང་ན་ས་གཞི་ཐམས་ཅད་གང་བ་ཀེང་རུས་ཀྱི་ཆ་དེ་གྱིས་དེ་འདྲ་མཐོང་གོ། ཡི་དྭགས་འགའ་ཤས་འགའ་ཤས་ལ་ཡང་ནི་ང་རང་ཚོ་ཆུ་གཅིག་མཐོང་པ་ཡིན་ནའི་ཆུ་དེ་རྣག་ཁྲག་སུ་མཐོང་གོ། འགའ་ཤས་འགའ་ཤས་ལ་མི་གཙང་བ་གྱི་རྫས་ལ་སོགས་པ་དེ་ལྟ་བུ་ནི་རྣམ་པ་གཅིག་ཏུ་མཐོང་གོ།

ལས་ཏིག་བཀོད་འདི་བཞིན་མཐོང་ཡང། དག་སྣང་ཡེ་ཕྱི་རོལ་མུ་སྟེགས་སྟོན་པ་དྲུག་ལ་སོགས་པ་དང་དགེ་སློང་ལྷས་བྱིན་དང་ལེགས་པའི་སྐར་མ་ལ་སོགས་པ། བཅོམ་ལྡན་འདས་དེ་ནི་མཚན་བཟང་སུམ་ཅུ་སོ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུས་སྤྲས་ཀྱིས་ནི་དགེ་སློང་གྱི་རྣམ་པ་ཅན་བྱས་ཀྱིས་ནི་འཇིག་རྟེན་གྱི་ཁམས་སུ་ཕེབས་པར་དེ་སྐྱོན་གྱི་གོང་བུ་གཅིག་མ་གཏོགས་གང་ཡང་མཐོང་བ་མོར་བ། ཁོ་རྫུན་པ་ཡིན་པ་དང་སྐྱོན་གྱི་གོང་བུ་དེ་ལྟ་བུ་མཐོང་བར་བ་ཙང་རང་གི་སྣང་བ་ཡིན་ཏེ་ངེས་པ་ཡོད་མ་རེད། ང་ཚོ་ལས་ལྷག་ཟེར་གྱིས་ནི། དེ་ཚོས་དེ་འདྲ་ཅིག་བྱེད་ཀྱི་ཡོད་ན་ང་རང་ཚོ་ད་ཨ་ཅག་རྐྱང་རེད་བཤད་མི་དགོས་རེད།

བཀའ་བརྒྱུད་བླ་མ་ཕོ་བོང་དོན་འདིར་མི་ཁྱིམ་སེང་གེ་དེ་སྐུ་འདུས་ཞུ་རེད། ཨ་ཨ་དེ་འདྲ་བྱས་ནས་ང་ཚོ་མཐོང་ཚུལ་དེ་འདྲ་མི་འདྲ་རྣམ་པ་སྣ་ཚོགས་ཀྱིས་མཐོང་རྒྱུ་ཡོད་རེད། མཐོང་པ་ཁོ་ན་ལ་ནི་ཆ་བཞག་ཡོད་མ་རེད་རང་གི་སྣང་བ་ལ་ངེས་པ་མེད་པ་ཟེར་དེ་རེད། ད་བཀའ་དྲིན་རྗེས་སུ་དྲན་པའི་གུས་པ་བསྐྱེད་པ་ཟེར་ན་དེ་ཆོས་གསུངས་པའི་བཀའ་དྲིན། ཟང་ཟིང་གིས་འཁོར་དུ་བསྡུས་པའི་བཀའ་དྲིན། སེམས་རྒྱུད་བྱིན་གྱིས་རློབ་པའི་བཀའ་དྲིན་ཟེར་ན་སྟོང་གཟི་བྱིན་གྱི་བཀའ་དྲིན་གསུམ་དྲན་གྱི་ཡོད་རེད། ད་ད་ལྟ་བླ་མ་བྱོན་པ་དང་ཡོལ་བ་དེ་ལ་བླ་མ་སངས་རྒྱས་ལས་ལྷག་པའི་བཀའ་དྲིན།

རྒྱ་གར་ལ་ཡིན་ན་དེ་འདྲ་བྱེད་ཆོག་གི་མ་རེད་རྒྱ་གར་ལ་ལྷམ་གོག་ད་ཡོད་ནས་ལྷམ་གོག་སྣ་མགོ་རིང་པོ་ཡོད་ཀྱི་ཡུ་བ་རིང་པོ་ཡོད་ཀྱི་དེ་ཚོ་ཅེས་གོན་ཆོག་གི་མ་རེད། བལ་ལ་གོན་ཆོག་དེ་ག་རེད་ཟེར་ན་བལ་གྱི་ས་ཆ་རྩུབ་པོ་ཡིན་པ། ཚེར་མ་དེ་ཚོ་མང་བ། རྡོ་རུག་སྒོ་རུ་མང་བ་དེ་འདྲ་ཡིན་ཙང་བཅོམ་ལྡན་འདས་ཀྱིས་བཅས་པ་གནང་བར་བ། ཙང་ཡུལ་དུས་ལ་བལྟས་ཀྱི་ནས་གནང་བ་ཡི་བཅས་པ་ཟེར་ཏེ་ཨའོ་འདུག་སེ་མཛད་པ་རེད། ད་ནི་སྤྱི་བཏང་བྱེད་ཀྱི་ཡིན་ན་ཕྱི་དྲོ་ཁ་ཟས་ཟ་མི་ཆོག་བ་དེ་བཅོམ་ལྡན་འདས་ཀྱིས་བཅས་པ་རེད་ཕྱི་དྲོ་ཁ་ཟས་ཟ་ན་སྐྱོན་ཡོང་རེད།

དམ་པའི་ཆོས་གནས་པའི་ཕྱིར་དང། སློབ་པའི་ཆེད་ཀྱི་ཕྱིར་སྐྱེ་བོ་མང་པོ་ལ་ཕན་པ་དང་བདེ་བར་ཞུགས་པ་ཡིན་ནོ། འོ་དེ་འདྲ་བྱས་ནས། དེ་ན་འདུལ་བའི་སྡེ་སྣོད་འཛིན་པ་ཟེར་མཁན་ག་པར་ཡོད་ས་དེ་བཅོམ་ལྡན་འདས་ཀྱིས་ནི་བསྔགས་པ་བརྗོད་ཅེས་བསྔགས་པ་བསྔགས་བརྗོད་པ་རེད་ཟེར། ཞེས་དང། རང་གི་ཚུལ་ཁྲིམས་ཀྱི་ཕུང་པོ་ལེགས་པར་བསྲུངས་ཤིང་སྦས་པ་ཡིན། འཁོར་བཞིས་མངོན་སུམ་དུ་བསུ་བ་ཡིན། གང་ཟག་འགྱོད་པ་སྐྱེས་པ་རྣམས་ཀྱི་རྟོན་པར་འགྱུར་བ་ཡིན། དགེ་འདུན་གྱི་ནང་ན་བག་ཚ་བ་མེད་པར་གནས་པ་ཡིན།

ཚུལ་ཁྲིམས་གཙང་བ་གཅིག་པུས་མི་ཆོག་པར་སྡེ་སྣོད་གསུམ་ལ་མང་དུ་ཐོས་པ་དང་ལྡན་པ། ཚུལ་ཁྲིམས་གཙང་བ་རྐྱང་རྐྱང་གིས་འདུལ་བ་ནི་འཛིན་པའི་བླ་མ་རང་འགྲོ་གི་མ་རེད། སྡེ་སྣོད་གསུམ་ལ་མཁས་པ་གཅིག་དགོས་པ་རེད། རྟགས་ཆགས་ལོང་མ་སྙོམས་པ། འདུལ་བའི་ལས་ཀྱི་ཆོ་ག་ཤེས་པ་ལ་སོགས་པའི་ཡོན་ཏན་མང་པོ་ཞིག་དགོས་པར་གསུངས་སོ། དེས་ན་ཐོག་མར་བླ་མ་འཚོལ་བའི་ཚེ་གང་བྱུང་མི་བྱ་བར་མཚན་ཉིད་དང་ལྡན་པ་ཞིག་བཙལ་ལ་སྡོམ་པ་དང་གདམས་ངག་གི་བཀའ་དྲིན་ཞུས། དེ་ནས་རྒྱུན་དུ་སྟོན་པར་བལྟ་ཞིང་རང་ལ་གདམས་ངག་སྟོན་པའི་ཆ་ནས་སངས་རྒྱས་ལས་ཀྱང་བཀའ་དྲིན་ཆེ་བར་བལྟ་བ་དང་འདུལ་བ་ནས་བཤད་པའི་ཡོན་ཏན་ཁྱད་པར་ཅན་དེ་རྣམས་ཡང་ཡང་བསམ་ལ། སྙིགས་མའི་དུས་དེ་འདྲ་བའི་སྐབས་སུ་འདུལ་བ་ནས་གསུངས་པའི་ཡོན་ཏན་དང་ལྡན་པའི་བཤེས་གཉེན་དེ་ལྟ་བུ་དང་འཕྲད་པ་བསོད་ནམས་ཆེ་སྙམ་དུ་དད་པ་དང་གདུང་བའི་སྒོ་ནས་གསོལ་བ་ཤུགས་དྲག་ཏུ་གདབ་བོ། འོ་དེ་འདུལ་བ་ནས་བཤད་པའི་ཡོན་ཏན་དང་ལྡན་པའི་བླ་མ་ཟེར་མཁན་དེ་ཡིན་པ་རེད། ད་འདུལ་བ་ཟེར་མཁན་དེ་ང་རང་ཚོ། སོ་སོ་ཐར་པ། སོ་སོ་ཐར་པའི་གནས། དགག་སྒྲུབ། སྒང་དྲུག་ནོར་སྲུང་གི་སྐྱེས་པ་ལ་བཟོད་པ་ཕྲ་ཞིག་བལྟ་བར་བསྟན་ལ་འབུལ་གྱིས་དེ་ལ་བསྡུ་བ་སྲིད་གི་རེད་བ། འོ་དེ་ལྟ་བུ་དེ་ནི་བསྡུ་བ་མཛད་པ་སྲིད་ངེས་ཏེ་སངས་རྒྱས་ཀྱི་སྐུ་ཚ་ལྟ་བུ་ཅིག་ཡིན། སྐུ་ཚ་ལྟ་བུ། ང་རང་ཚོ་བསྟན་པ་ཉམས་མ་ཉམས་ཟེར་ཏེ་བསྡུ་བ་བསྟན་པ་ཉམས་མ་ངེས་ལ་ཆགས་མ་ཐག་སྔར་གྱི་བསྟན་པ་ལ་བཞག་གི་མ་རེད། བསྟན་པ་སྔར་དར་ཉོན་ནས་ཕྱི་མ་མ་དར་བའི་པར་ར་དེ་ང་ཚོ་བལ་ལས་བྱེད་ཀྱི་ཡོད་ན་ལོ་བདུན་བཅུ་བདུན་བཞི་ཡོད་མོད་ལོ་བདུན་བཅུ་བདུན་བཞིའི་རིང་ལ་བསྟན་པ་སྔར་དར་དེ་ནོས། སློང་དར་མ་གྱིས་ནོས་པར་བར་ནོས།

ཨ་མདོ་ཡུལ་ནས་བཏང་སྟེ་འདུལ་བ་སློབ་གཉེར་བྱ་བ་དང་སྡོམ་པ་ཞུ་བར་བཏང་ནས། དེ་ནས་དེ་ཚོ་གིས་སྡོམ་པ་ཞུས་བྱས་ནས་ཡར་ཕེབས་ནས་བོད་ལ་དགོན་པ་ཆགས་ཏེ་སྡོམ་པ་གསར་དུ་གནང། དེ་ནས་དེ་བཞིན་སྡོམ་པ་དར། དེ་ནས་བསྟན་པ་དར་ཟེར་བའི་སྐོར་བ། ང་ཚོ་སྨིན་གྲོལ་བར་ཕྱིན་ཏེ།

ཡོན་ཏན་ལྷག་པ་ཟེར་དེ་རང་ལས་ལྷག་པ་ཅིག་བསྟེན་དགོས་རེད་ཟེར་ཏེ། དོན་གཉིས་སྒྲུབ་པ་ལ་བརྩོན་འགྲུས་ཆེ་བ། སྡེ་སྣོད་གསུམ་ལ་མང་དུ་ཐོས་པའི་ལུང་གིས་ཕྱུག་པ། ཕྱི་ནང་གི་གནས་ལུགས་དེ་ཁོ་ན་ཉིད་རྟོགས་པ། གདུལ་བྱ་ལ་གདམས་ངག་འཆད་པ་ལ་མཁས་པ། སྤྱིར་སེམས་ཅན་ཐམས་ཅད་དང་ལྷག་པར་སློབ་མ་རྣམས་ལ་བརྩེ་བ་ཆེ་བ། གདུལ་བྱའི་དོན་བྱེད་པ་ལ་སྐྱོ་ངལ་མེད་པ་སྟེ་ཡོན་ཏན་བཅུ་དང་ལྡན་པ་ཞིག་དགོས་ཏེ། དེ་དག་གི་ཚུལ་ཞིབ་པར་འདིར་བཀོད་ན་མང་བར་འགྱུར་བས་བྱང་ཆུབ་ལམ་རིམ་ཆེན་མོ་ལས་ཤེས་པར་བྱའོ།

སོ་སོའི་ཡོན་ཏན་དེ་ནི་མར་མར་འགྲོ་གི་རེད་མ་གཏོགས་ཡར་འགྲོ་གི་མ་རེད་བ། འོ་ད་ཡོན་ཏན་ལྷག་པ་ཟེར་དེ་དེ་ཡིན་པ་རེད། བརྩོན་བཅས་ཟེར་དེ་བརྩོན་འགྲུས་དང་ལྡན་པ། གཞན་དོན་དང་རང་དོན་ལྡན་པ་ལ་དཀའ་ལས་ཐ་ན་མི་ཁ་ཅིག་ནི་བས། བརྩོན་འགྲུས་བྱེད་དོ་སྟེ། འོ་དེ་འདྲ་ཅིག་དགོས་རེད། སྡེ་སྣོད་གསུམ་ལ་མང་དུ་ཐོས་པ་ལུང་གིས་ཕྱུག་པ། ལུང་གིས་ཕྱུག་ཟེར་དེ་ད་ལུང་མང་པོ། ལུང་མང་པོ་ནི་ཐོས་པ་དང། འོ་དེ་འདྲ་ཡོད་པ། དེ་ཉིད་རབ་ཏུ་རྟོགས་པ་ཟེར་དེ་དེ་ཁོ་ན་ཉིད་རྟོགས་པ་ཟེར་དེ། སྟོང་ཉིད་རྟོགས་པ། སྨྲ་མཁས་དེ་ཟེར་དུས་ནི་སློབ་མ་ལ་དེ་ནི་སྨྲ་མཁས་པ་དུ་འདོད་པ། བརྩེ་བའི་བདག་ཉིད་ཟེར་དུས་སློབ་མ་ལ་བརྩེ་བ་ཡོད་ཀྱི། སྐྱོ་བ་སྤངས་ལ་དེ་ཟེར་དུས་ནི་དཀའ་ལས་ལ་མ་འཛེམས་གྱི། སེམས་སྐྱོ་བ་དེ་འདྲ་སེམས་སྐྱོ་བོ་དེ་འདྲ་མ་བྱེད་པར་བྱ་བ་དེ་འདྲ་བྱེད་པ་དེ་ཡིན་པ་རེད། འོག་ཏུ་གཟིགས་བཅོས་དེ་ནི་དེ་ནས་གསུངས་པ་རེད་བྱང་ཆུབ་ལམ་རིམ་ཆེན་མོ་ལས་གསུངས་པ་རེད། འབྲོམ་རིན་པོ་ཆེས་ཐེག་ཆེན་གྱི་བླ་མ་བྱ་བ་དེ་ཤེས་པ་ན་བྱང་ལེགས་པར་གོ་བར་བྱེད་ལ། ལག་ཏུ་ལེན་པ་ན་བསྟན་པའི་མཐའ་མ་ལ་གང་ཕན་དང་ཐད་ཀར་དུ་དོན་དུ་གང་འགྱུར་སྟོན་པ་ཞིག་དགོས་སོ། དེ་ཡང་ཚོམས་ལས། འབྲོམ་སྟོན་པ་གྱིས་དེ་གསུངས་པར་བ་གླང་ཐེག་ཆེན་གྱི་བླ་མ་ཞེས་པ་དེ་ཤེས་པ་དེ་ན་བྱང་ལེགས་པར་གོ་བར་བྱེད་ལ་ཟེར་དུས་གསུང་རབ་ཐམས་ཅད་ལ་གོ་བ་ག་པར་ག་ས་པར་ཁྲིད་ཐུབ་ཀྱི། བཅོམ་ལྡན་འདས་ཀྱི་གསུང་རབ་ལ་སོགས་པ་ཚང་མ་ཐམས་ཅད་གོ་བར་ཁྲིད་ཐུབ་ཀྱི། ལག་ཏུ་ལེན་པ་ན་སོ་སྒྱུ་མ་ལག་ཏུ་ལེན་པ་དེ་ཡོད་ན་ཆོས་མང་པོ་བསྟན་ནས་ཐ་མ་ཐ་མ་དེ་ལ་ནི་རྡོག་རྡོག་གཅིག་བཟོས་ཀྱིས་ནི་འདོད་ཆགས་ཡིད་ལ་དེ་ལྟ་བུ་ཉམས་སུ་བླང་དགོས་རེད་ཟེར་ནས་རྡོག་རྡོག་རྡོག་རྡོག་གཅིག་ནི་བར་བསྟན་ཐུབ་ཀྱི་ཨོ་དེ་འདྲ་གཅིག་དགོས་རེད། དེ་ཡང་ཚོམས་ལས་དམན་པ་བསྟེན་པས་མི་དག་ཉམས་འགྱུར་ཞིང་ཟེར། རང་ལས་དམན་པ་གཅིག་བསྟེན་པ་ཡིན་ན་ནི་རང་ཉིད་ཉམས་འགྲོ་གི་རེད། ཐད་ཀར་བབ་པ་བསྟེན་པས་སོ་ན་གནས། རང་དང་མཉམ་རང་དང་རང་མཉམ་གཅིག་བསྟེན་པ་ཡིན་ན་རང་ཉིད་ཡོན་ཏན་སོ་ན་གནས་མ་གཏོགས་གོང་འཕེལ་དུ་འགྲོ་གི་མ་རེད། གཙོ་བོ་བསྟེན་པས་དམ་པ་ཐོབ་འགྱུར་བས་དེ་ཕྱིར་བདག་པས་གཙོར་གྱུར་བསྟེན་པར་བྱ། རང་ལས་ཡོན་ཏན་ལྷག་པ་ཞིག་བསྟེན་དགོས་པའི་རྒྱུ་མཚན་དེ་དེ་རེད། ཞེས་གསུངས་པ་ལྟར་རང་ལས་ཡོན་ཏན་ལྷག་པ་ཞིག་ལ་བསྟེན་དགོས་ལ། དེ་ཡང་ཡོན་ཏན་ཕྲ་མོ་རེ་ངོས་ནས་ལྷག་པས་མི་ཆོག་གི། ཡོན་ཏན་གྱི་ཆ་མཐའ་དག་ནས་ལྷག་པ་ཞིག་དགོས་ལ། གཙོ་བོ་འདུལ་བའི་བཅས་ཁྲིམས་ལ་གཅེས་སྤྲས་སུ་བྱེད་པ་དང་ཐེག་པ་ཆེན་པོའི་ལམ་ཡོངས་རྫོགས་ཀྱི་གདམས་ངག་ཡོད་ཅིང། ལག་ལེན་ལ་ཅི་ཐེག་བྱེད་པ་ཞིག་མེད་མི་རུང་དུ་དགོས་སོ། དེ་ལྟ་མིན་པར་ཐེག་པ་ཆེན་པོའི་ལམ་གྱི་གནད་མི་ཤེས་པར་ལམ་ལོག་པར་སྟོན་པ་དང་ཕྲད་ན་ནི་ལམ་ལོག་པར་ལྷུང་ལྟུང་བར་འགྱུར་བ་དང། སྤྱོད་ངན་ནི་འགོས་ནས་ཕུང་བར་འགྱུར་བའོ། དེ་ཡང་གང་དང་ཉེ་བ་དེ་ཡི་སྤྱོད་པ་འགོ་བ་ཆོས་ཉིད་ཡིན་ཏེ། དེ་ནི་སྒོག་པ་ལ་སོགས་པ་དྲི་ངན་གྱི་སྣོད་ལ་དྲི་ངན་བྲོ་བ་དང། ག་བུར་དང་གུར་གུམ་ལ་སོགས་པ་གང་དུ་བཞག་པའི་སྣོད་ལ་དྲི་བཟང་གི་ངད་བྲོ་བ་མངོན་སུམ་དུ་མཐོང་བ་བཞིན་ནོ། འོ་དེ་བླ་མ་བསྟེན་ཚུལ་དེ་དེ་ལྟར་བྱས་པ་རེད། དཔེར་ན། སྤྱོད་པ་ངན་པ་ལ་སོགས་པ་དེ་འདྲ་ཅིག་བསྟེན་པ་ཡིན་ན་ཡང་རང་ཉིད་སྤྱོད་པ་ངན་པ་ཆགས་འགྲོ་གི་རེད། དཔེར་ན་བླ་མ་ཆང་འཐུང་མཁན་ཅིག་བསྟེན་པ་ཡིན་ན་ཨ་ནི་གང་ཟག་ཆོས་དེ་དགེ་ཕྲུག་དེས་ཆང་འཐུང་འགྲོ་གི་རེད་པ། དགེ་རྒན་དེས་ཆང་འཐུང་སོང་ན་དགེ་ཕྲུག་ཆང་འཐུང་འགྲོ་གི་རེད་པ་གོ། དགེ་རྒན་སྣ་ཐག་འཐེན་མཁན་ཅིག་ཡིན་ན་ཨ་ནི་ཞབས་ཏོག་ཞུ་བ་ལ་ནོར་བཤད་ཚུན་ན་དགེ་ཕྲུག་དེས་སྣ་ཐག་འཐེན་བཞིན་པ་ཅིག་ཡོང་གི་རེད་པ། ཨོ་དེ་ཡིན་ས། ང་རང་ཚོ་སྒོག་པ་དང་བཙོང་ས་དྲི་མ་ངན་པ་དེ་ག་པར་བཞག་ས་དེ་ནས་དྲི་ངན་པ་དེ་ཁ་ནས་དགེ་བྱུང་བ། ག་བུར་དང་ཙན་དན་ས་ནི་མི་ཚོ་གུར་གུམ་ས་ནི་མི་ཚོ་བཞག་ས་དེ་ནི་དྲི་བཟང་པོ་ཁ་དེག་དང། དེའི་ས་བླ་མ་བསྟེན་དཔེ་དེ་འདྲ་ཅིག་དགོས་རེད་ལ་གྲོགས་གྲོགས་ཡང་དེ་ལྟ་བུ་ཞིག་དགོས་རེད། གྲོགས་བཟང་པོ་ཟེར་དུས་ཨོ་དེ་ལྟ་བུ་སྤྱོད་པ་བཟང་པོ་ཅིག་སྤྱོད་པ་བཟང་པོ་ཅིག་བྱས་པ་ཡིན་ན་དེ་ལས་ཁ་མིག་ཡར་བལྟ་བྱས་ནས་རང་ཉིད་ཡར་ཡར་འགྲོ་གི་རེད་པ། རྒྱལ་བ་འབྲོམ་སྟོན་པ་གིས་དེ་གསུངས་པ་རེད། ཀློང་ར་གྲུབ་པས། དེ་ནས་ཀུ་མ་བྱ་འོང་གིས་གསེར་སྦྲང་མི་འདྲ་བའི་གཞི་དུས་ཟེར། ཀློང་རོ་གསེར་དེ་དེ་ཡིན་པར་དཔག་ཚ། དཔག་ཚ་རས་རྒྱུ་དེ་འདྲ་ཨ་བུ་ཧོར་ཁ་ཤས་ཁ་ཤས་རྩ་བར། དཔག་ཚ་དེ་འདྲ་ཏོ་ཟེར་རས་དེ་ཁྱེད་ཚོའི་གསང་ནས་དྲན་ནས་འགྲོ་ནི། གསང་མཛད་དུ་ཟེར་ཁོ་སྤུ་རུ་བ་སྤུ་ཡི་ས་དེ་གཉིས་ཀོང་ཁ་ཁོ་ལ་བྱ་འོང་དགོས་རེད། དེ་གཉིས་ཀོང་ཁ་བྱ། ད་གསེར་སྦྲང་དང་དངུལ་དེ་འདྲ་ཡོད་པ་ཡིན་ན་ཁོ་ལན་རེ་གཅིག་གམ་མ་རེད་ཁོ་གཡོ་ཞོར་ནས་ཡོང་གི་རུ་བ། ཁོ་ལས་རྒྱ་རུ་གཅིག་མ་རེད་པ་ཨོ་དེ་ཚོ་གཅིག་པ་རེད་ཟེར་མེད། གྲོགས་ངན་པ་དེ་ཚོ་འཕྲད་སོང་ན་ཨ་ནེ་སོ་སོའི་ཡོན་ཏན་ཚང་མ་ཚོ་ཆ་མེད་པ་ཆགས་བྱས་ནས་སོ་སོ་སྡུག་རུ་འགྲོ་གི་རེད། ཨོ་རྒྱལ་བ་འབྲོམ་སྟོན་པས་གསུངས་པ་རེད་སློང་ར་སྤྲོད་པའི་དཔུང་དམག་རྒྱག་འོང་གི་སེ་གྲོང་མི་རྒྱ་བའི་གཞི་དུས་ཟེར་ཨོ་དེ་དཔེ་ལ་བཞག་བྱས་ནས་ཨ་ནེ་བླ་མ་དེ་དེ་ལྟར་སྐྱོན་མ་འགོ་བ་ཅིག་ཡོན་ཏན་འགོས་ནས་ཡོན་ཏན་རང་ལ་འགོ་ཐུབ་པ་ཅིག་སྐྱོན་དེ་རང་ལ་མི་འགོ་བ་ཅིག་དགོས་རེད། ཐེག་པ་ཆེན་པོའི་ལམ་ཡོངས་རྫོགས་མ་ནོར་བར་སྟོན་པའི་བླ་མ་ནི་རྒྱལ་བ་ཐམས་ཅད་ཀྱི་གདོང་ཚབ་དང་རྒྱལ་བ་ཐམས་ཅད་ཀྱི་མཛད་པ་སྒྲུབ་པ་པོ་ཡིན་པས་གོང་དུ་བཤད་ཟིན་པ་ལྟར་དེ་འདྲ་བའི་བླ་མ་ལ་ནི་ཕྱོགས་བཅུའི་རྒྱལ་བ་རྣམས་ཀྱང་བསྙེན་བཀུར་བར་མཛད་ན་སློབ་མ་རྣམས་ཀྱིས་ལྟ་ཅི་སྨོས་དེས་ན་ཐོག་མར་ལེགས་པར་བརྟགས་ལ་ཐེག་པ་ཆེན་པོའི་ལམ་མ་ནོར་བར་སྟོན་པའི་དགེ་བའི་བཤེས་གཉེན་མཚན་ཉིད་དང་ལྡན་པ་ཞིག་འབད་པ་དུ་མས་བཙལ་ལ་ཐེག་པ་ཆེན་པོའི་ཆོས་ཀྱི་བཀའ་དྲིན་ཞུ། དེ་ནས་སྲོག་ལས་ཀྱང་གཅེས་པར་ཚུལ་བཞིན་དུ་བསྟེན་དགོས་ཞེས་ལྷག་པར་རྒྱལ་ཚབ་བྱམས་མགོན་གྱིས་གསུངས་པའི་དགེ་བའི་བཤེས་གཉེན་གྱི་མཚན་ཉིད་དེ་རྣམས་ཡང་ཡང་བསམས་ལ་ཡིད་འགྱུར་གྱི་མྱོང་བ་དྲག་པོ་བཏོན་ནས་དད་པ་ཤུགས་དྲག་དགོངས་བཞེད་སོགས་གསོལ་འདེབས་བྱའོ། ཀ། ལམ་རིམ་ཆེན་མོ་ནང་དུ་གསུངས་ཡང་རུང་བ་རྗེ་རིན་པོ་ཆེ་སྐྱོང་ན་ཡོན་ཏན་བཅུ་དང་ལྡན་པ་ཅིག་དགོས་རེད། ད་ལམ་རིམ་ཆུང་ངུའི་ཁ་ཐུག་དེ་ཡོན་ཏན་བཅུ་དང་ལྡན་པ་སྙིགས་མ་ལྔ་ཤིན་ཏུ་བདོ་བའི་དུས་སུ་ནི་ཧ་ཅང་ནི་དཀོན་པོ་རྙེད་དཀའ་བ་དེ་འདྲ་ཡིན་ན་ཡོན་ཏན་ལྔ་དང་ལྡན་པ་བྱུང་ན་འགྲིག་གི་རེད། བསླབ་པ་གསུམ། དེ་ཉིད་རྟོགས་པ་བྱས།

གདུལ་བྱ་སུ་ཉེ་བ་ལ་ཡང་ཕན་ནོ་ཞེས་དགེ་བཤེས་པོ་ཏོ་བས་གསུངས་པ་རེད། ང་ཡི་བླ་མ་ཞང་བཙུན་ལ། ཀུན་ལ་མང་དུ་ཐོས་པ་ཡང་མེད་སྨྲ་མཁས་པ་ཡང་མེད། ཡིན་ན་ཡང་དེ་ནི་བསླབ་པ་གསུམ་དང་སྙིང་བརྩེ་བ་དང་དེ་ཁོ་ན་ཉིད་རྟོགས་པ་ལྔ་ཡོད་པའི་གྲངས་ནི་སུ་ཉེ་བ་ལ་ཕན་ནོ་ཞེས་དགེ་བཤེས་པོ་ཏོ་བས་དེ་གསུངས་པ་རེད། ཨོ་དེ་འདྲ་ཡིན་ཟེར་ང་རང་ཚོ་གལ་སྲིད་དེ་བཅུ་དང་ལྡན་པ་ཅིག་མ་རྙེད་པ་ཡིན་ན། ཡོན་ཏན་ལྔ་དང་ལྡན་པ་ཅིག་བླ་མ་བསྟེན་དགོས་རེད་བསྟེན།

ནི་དྲི་ཟའི་དེ་དཀྱིལ་འཁོར་བྲི་བ་ལ་མཁས་པ་ལྷ་བྲི་བ་ལ་མཁས་པ། ནི་ཆས་མཁས་པ། དེ་ལྟ་བུ་ཡིན་ན་དེ་ནི་རྡོ་རྗེ་འཛིན་པ་རེད་ཟེར་བླ་མ་རྡོ་རྗེ་འཛིན་པ་ཟེར་ཡ་དེ་རེད་ཟེར། ཞེས་གསུངས་ཏེ་རྡོ་རྗེ་ཐེག་པའི་མཚན་ཉིད་ནི་བླ་མ་ལྔ་བཅུ་པ་ལས་བརྟན་ཞིང་དུལ་ལ་བློ་གྲོས་ལྡན་ཟེར། བརྟན་ཞིང་ཟེར་དེ་སེམས་བརྟན་པོ་ཡོད་པ་བྱས། དུལ་ལ་ཟེར་ཞི་ཞིང་དུལ་བ་བྱས། ནི་བློ་གྲོས་དང་ལྡན་པ་ཟེར་ཡ་དེ་ཤེས་རབ་དང་ལྡན་པ། བཟོད་པ་དང་ལྡན་པ་དྲང་ལ་གཡོ་སྒྱུ་མེད་ཟེར། སྔགས་དང་རྒྱུད་ཀྱི་སྦྱོར་བ་ཤེས་ཟེར། སྙིང་བརྩེར་ལྡན་ཞིང་བསྟན་བཅོས་མཁས། དེ་ཉིད་བཅུ་ནི་ཡོངས་སུ་ཤེས་དཀྱིལ་འཁོར་འདྲི་བའི་ལས་ལ་མཁས། སྔགས་བཤད་པ་ཡི། འོག་ཏུ་བཅོས་བྱས་ནས་སྔགས། གསང་སྔགས་ལས་བཤད་པའི་བླ་མ་དེ། སྔགས་བཤད་པ་ཡི་སྦྱོར་བ་ཤེས་རབ་ཏུ་དང་ཞིང་དབང་པོ་དུལ་ཞེས་གསུངས་པ་ལྟར་རོ། ལུས་ངག་ཡིད་གསུམ་ལ་དྲན་པ་ཉེ་བར་བཞག་ནས་ལེགས་པར་སྡོམ་པ་ཤེས་རབ་ཆེ་བ་གནོད་བྱེད་དང་དཀའ་སྤྱད་དང། ཆོས་ཟབ་མོ་ལ་བཟོད་པས། ཆོས་ཟབ་མོ་ལ་བཟོད་པས། བཟོད་པ་རྣམ་པ་གསུམ་དང་ལྡན་པ་དང།

བརྟན་པོ་དང་ལྡན་པ་དྲན་ཤེས་ཀྱིས་དབང་པོའི་སྒོ་བསྡམས་པས་དུལ་བ་སྟེ། ཡོན་ཏན་དེ་རྣམས་དང་ལྡན་པ་ཞིག་དགོས་པར་གསུངས་སོ། དེ་ཉིད་བཅུ་ཚན་གཉིས་ནི་རྡོ་རྗེ་སྙིང་པོ་རྒྱན་གྱི་རྒྱུད་ལས། དེ་རེད་ཕྱིར་ཟློག་གཉིས་ཀྱི་ཆོ་ག་དང། ཕྱིར་ཟློག་པ་གཉིས། ཕྱིར་ཟློག་པ་གཉིས་ཟེར་ཏེ། བགེགས་ལ་སོགས་པ་དེ་ཚོ་བྱུང་སོང་ན་ཕྱིར་ཟློག་པ་གཉིས་ཟེར་དེ་ཡིན་པ་རེད། ཆོ་ག་དང། གསང་དང་ཤེས་རབ་ཡེ་ཤེས་དང། གསང་དབང་བསྐུར་བ་ལ་མཁས་པ་དང་ཤེས་རབ་ཡེ་ཤེས་ཀྱི་དབང་བསྐུར་བ་ལ་མཁས་པ། དེ་གཅིག་རེད་དེ། ནང་གི་དེ་ཉིད་བཅུའི་ནང་རེད། དཔེར་ན་རྣལ་འབྱོར་རྒྱུད་འོ་རེད་རྣལ་འབྱོར་རྒྱུད་ལ་ཡོད་མ་རེད་པ། གསང་སྔགས་བླ་མེད་རྒྱུད་ཀྱི་ནི་བླ་མ་བསྟེན་དགོས་བྱུང་སོང་ན་ཤེས་རབ་ཡེ་ཤེས་དབང་དང་གསང་དབང་བསྐུར་བ་ལ་མཁས་པ་ཟེར་དེ་དགོས་པ་རེད། ཁ་སྦྱོར་འབྱེད་པའི་ཆོ་ག་དང་ཟེར། དེ་ནས་གཏོར་མ་རྡོ་རྗེ་བཟླས་པ་དང་ཟེར་གཏོར་མའི་ཆོ་ག་ལ་མཁས་པ་རྡོ་རྗེ་བཟླས་པ་ལ་མཁས་པ། དྲག་ཤུལ་སྒྲུབ་པའི་ཆོ་ག་དང་ཟེར་དྲག་སྔགས་ལ་སོགས་པ་འདི་ཚོ་བྱེད་བྱེད་ནས་དྲག་པོའི་ལས་སྒྲུབ་པ་ལ་མཁས་པ། རབ་ཏུ་གནས་དང་དཀྱིལ་འཁོར་སྒྲུབ་ཟེར་རབ་ཏུ་གནས་པ་ལ་མཁས་པ།

སྔགས་ཀྱི་བཟླས་བརྗོད་བྱེད་པ་དང། སྦྱིན་སྲེག་ཆོ་ག་དང། མཆོད་པ་དང་ལས་སྦྱོར་དང། དེ་ནས་སླར་བསྡུ་བ་བྱེད་པ་དང། འོ་དེ་ཚོ་དང་དེ་ཕྱི་ཡི་དེ་ཉིད་བཅུ་རེད་ཟེར་ཞེས་གསུངས་པ་ལྟར་ནང་གི་དེ་ཉིད་བཅུ་དང་ཕྱི་ཡི་དེ་ཉིད་བཅུ་སྟེ། ནང་གི་དེ་ཉིད་བཅུ་ནི་སྲུང་འཁོར་བསྒོམས་ནས་ཕྱིར་བཟློག་ལ་མཁས་པ་ཟེར་དེ་གཅིག་བྱས།

དཔེར་ན་གདུགས་དཀར་འཁོར་ལོ་ཟེར་ན་འདྲ། འཇིགས་བྱེད་ཀྱི་མཚོན་ཆ་འཁོར་ལོ་ཟེར་ན་འདྲ་གདུང་བ་དེ་ཚོས་འཁོར་ལོ་བྲིས་ནས་སྔགས་བསྒྲུབས་ནས། དེ་ནས་ལུས་ལ་བཏགས་པ་ཙམ་གྱིས་བགེགས་ཚང་མ་དང་བཅས་པས་ཟློག་ཐུབ་ཀྱི། འོ་དེ་ཕྱིར་ཟློག་གཉིས་ཟེར་དེ་དེ་ཡིན་པ་རེད་ཕྱིར་ཟློག་གཉིས་ཟེར། བྲིས་པའི་འཁོར་ལོ་ལུས་ལ་བཏགས་པའི་སྒོ་ནས་ཕྱིར་ཟློག་པ་དང། བདེན་བརྗོད་བཅས་པའི་སྲུང་འཁོར་བསྒོམས་པའི་སྒོ་ནས་བགེགས་ཕྱིར་ཟློག་པ་ཟེར་དེ་ཉིད་གཉིས་ལ་མཁས་པ་བྱས། དེ་ནས་བུམ་དབང་དང་གསང་དབང་བསྐུར་བ་ལ་མཁས་པ་དང།

ཡིད་བཟླས་ཟེར་ཡག་དེ་ང་ཚོས་རྡོ་རྗེ་རྣལ་འབྱོར་མ་ལ་ཡིད་བཟླས་ཟེར་གཅིག་བྱེད་ཀྱི་འདུག་ག་རྡོ་རྗེ་བཟླས་པ་ཟེར་ཡག་དེ་གསང་བ་འདུས་པ་ཨོཾ་ཨཱཿ་ཧཱུྃ་ཟེར་ཏེ་ཡི་གེ་གསུམ་པོ་དེའི་སྒོ་ནས་ནི་རྡོ་རྗེ་བཟླས་པ་བྱས་ནས། དེ་ནས་སྔགས་ཀྱི་འབྱུང་འཇུག་གནས་གསུམ་བྱེད་པ་དེ་རེད་པ་དམ་ཚིག་གི་བཟླས་པ་ཟེར་ཡག་དེ་ང་ཚོས་དུས་རྒྱུན་དུ་འཇིགས་བྱེད་ཡིན་ན་འདྲ་རྣལ་འབྱོར་མ་ཡིན་ན་འདྲ་ཚང་མ་འདོན་པ་དེ་ཨ་ནི་རང་གི་ཉིད་ཐུགས་ཀ་ནས་འོད་ཟེར་འཕྲོས་ནས་ཕྱོགས་བཅུའི་སངས་རྒྱས་ཐམས་ཅད་ལ་མཆོད་པ་ཕུལ་དེ་ནས་བྱིན་རླབས་ཞུས

དཀྱིལ་འཁོར་སྒྲུབ་མཆོད་ལ་མཁས་པ་རྣམས་སོ་ཟེར་འོ་དེ། གསང་བའི་དེ་ཉིད་བཅུ་ཟེར་ན་འདྲ་ནང་གི་དེ་ཉིད་བཅུ་ཟེར་ན་འདྲ། འོ་དེ་ལྟ་བུ་ལས་འདི་ཚོ་ལྡན་གྱི་འདུག་མི་འདུག་དེ་ལྟ་དགོས་རེད་ཟེར། ཕྱི་ཡི་དེ་ཉིད་བཅུ་ནི་དཀྱིལ་འཁོར་བྲི་བའི་ཚུལ་དང། ནང་དུ་དཀྱིལ་འཁོར་བསྒོམ་པའི་ཚུལ་གཉིས་ལ་མཁས་པ་ཟེར། འོ་དེ་ཡིན་པ་རེད་དཀྱིལ་འཁོར་ཏིང་འཛིན་ཕྱག་རྒྱ་དང་ཟེར་གྱི་འདུག་འོ་དེ། དེ། འོ་དེ་ཉིད་གཉིས་ལ་མཁས་པ།

གཤེགས་གསོལ་སོགས་སླར་བསྡུ་བ་ལ་མཁས་པ། གཤེགས་གསོལ་ཟེར་ཏེ། ལྷ་གསར་པ་བཞེངས་དགོས་ཆོག་གསུངས་པས་ལྷ་རྙིང་པ་དེ་གཤེགས་གསོལ་བྱེད་དགོས་རོ། ལྷ་གཤེགས་གསོལ་མ་བྱས་ན་ལྷ་གསར་པ་བཞེངས་པ་ཡིན་ན་ནི་རྙིང་པ་དེ་ཡེ་ཤེས་པ་ཡོད་ཡོད་པ་བྱས་གསར་པ་བཞེངས་ན་མི་རུང་བ་རེད། ཡེ་ཤེས་པ་དེ་ཚུར་ཚུར་གདན་འདྲེན་ཞུས། གཞི་ནས་ནི་གཤེགས་གསོལ་བྱེད་དོགས་བྱེད་དགོས་རོ། བསྡུ་བ་ལ་མཁས་པ་དེ་བཅུ། དེ་ལ་རྒྱུད་སྡེ་འོག་མའི་སློབ་དཔོན་བྱེད་པ་ལ་ཕྱི་ཡི་དེ་ཉིད་བཅུ་ཚང་དགོས་ཤིང། རྒྱུད་སྡེ་འོག་མ་གི་སློབ་དཔོན་བྱེད་པ་ལ་ནི་ཕྱི་ཡི་དེ་ཉིད་བཅུ་ཚང་དགོས་རེད། རྒྱུད་སྡེ་གོང་མ་གི་སློབ་དཔོན་བྱེད་པ་ལ་ནི། ནང་གི་དེ་ཉིད་བཅུ་ཚང་དགོས་རེད། བླ་མེད་ཀྱི་རྡོ་རྗེ་སློབ་དཔོན་བྱེད་པ་ལ་ནི་ནང་གི་དེ་ཉིད་བཅུ་ཚང་དགོས་པར་གསུངས་སོ་བཤད་རྒྱུད་རྡོ་རྗེ་འཕྲེང་བ་ལེའུ་རེ་བཞི་པ་ལས། ཞི་བ་ལ་སོགས་ལས་ལ་བྱང་སྔགས་དང་རྣལ་འབྱོར་ཆོ་ག་ཤེས་ཆོ་ག་ཉི་ཤུ་བྱ་བའི་བློ་དེ་ནི་བླ་མ་མངོན་པར་བསྔགས་ཚུལ་ཁྲིམས་དག་ཅིང་སྦྱིན་པ་དང་བཟོད་དང་བརྩོན་འགྲུས་མཆོག་ཏུ་ལྡན་ཉིན་དང་མཚན་དུ་སྒོམ་ལ་ཤེས་རབ་ལྡན་ཞིང་བཟོ་ལ་མཁས། བླ་མའི་ཕྱིར་ནི་ཡོན་ཏན་གསུངས་པ་དེ་སློབ་དཔོན་ཞེས་ནི་བརྗོད་ནང་དུ་གསང་འདུས་ལ་རབ་དགའ་ཕྱི་རོལ་ཉན་ཐོས་ཀྱི་སྤྱོད་པ་དེ་དག་མི་འགལ་རིམ་པ་ཡིས་སློབ་མ་རྣམས་ལ་རྗེས་སུ་སློབ་དེ་ནི་སྟོན་པ་ཡོངས་སུ་གསུངས་ཞེས་དཔལ་གསང་བ་འདུས་པའི་རྡོ་རྗེ་སློབ་དཔོན་བྱེད་པ་ལ་ནི་རྒྱལ་སྲས་ཀྱི་སྤྱོད་པ་རླབས་པོ་ཆེ་དེ་རྣམས་ལ་སློབ་པ་དང་འདུལ་བའི་བཅས་མཚམས་རྣམ་པར་དག་པ་ལ་གནས་ཤིང་ནང་དུ་དཔལ་གསང་བ་འདུས་པའི་རིམ་གཉིས་ཀྱི་རྣལ་འབྱོར་སྐྱོང་བ་ཞིག་དགོས་པར་རྡོ་རྗེ་གུར་གྱི་ལེའུ་བརྒྱད་པ་ལས། རྡོ་རྗེ་སློབ་པའི་ཚིག། རྡོ་རྗེ་སློབ་དཔོན་ཚིག་འདི་ཉིད་དེ་ཡིས་ཉེ་བར་གཏད་པའི་སྔགས་སྒྲུབ་པ་པོ་ལ་འགྲུབ་པར་བྱེད་བརྟན་ཞིང་ཟབ་མོའི་ཆོས་ལྡན་དང་རིག་པའི་གནས་རྣམས་ཀུན་ལ་མཁས་སྦྱིན་སྲེག་དཀྱིལ་འཁོར་ཆོས་སྔགས་ཤེས་རབ་གནས་གཏོར་མའི་ཕ་རོལ་སོན་དེ་ཉིད་བཅུ་པོ་རྣམ་པར་དག་ཉན་ཐོས་སྤྱོད་པ་སྤྱོད་བྱེད་ཅིང་སྔགས་ཀྱི་ཐེག་པའི་རིམ་པར་གུས།

སྒོ་གསུམ་ལེགས་བསྡམས་བློ་ཆེན་བཟོད་ལྡན་དྲང་ཞེས་སོགས་ཀྱི་ཚིགས་བཅད་དེ་སྒྱུ་འཕྲུལ་དྲ་བའི་རྒྱུད་དང། རྡོ་རྗེ་སྙིང་པོ་རྒྱན་གྱི་རྒྱུད་ལ་སོགས་པ་རྒྱུད་མང་པོ་ནས་རྡོ་རྗེ་སློབ་དཔོན་གྱི་མཚན་ཉིད་གསུངས་པ་རྣམས་བླ་མ་ལྔ་བཅུ་པར་བསྡུས་པ་ལྟར་བཀོད་པར་སྣང་ལ། ཚིག་གི་འགྱུར་བ་ཁྱད་པར་ཅུང་ཟད་མ་གཏོགས་རྒྱུད་ཚིག་ཇི་བཞིན་དུ་མཛད་ཅིང། སོགས་འདིའི་དོན་མཐའ་ཆོད་པར་ཤེས་པ་ལ་རྒྱུད་དོན་རྒྱུད་སྡེའི་ནང་ནས་གསུངས་ཚུལ་དང། རྒྱུད་ཀྱི་དོན་གྲུབ་ཆེན་རྣམས་ཀྱིས་ཇི་ལྟར་བཀྲལ་བ་ལྟར་ཤེས་དགོས་པས་ཤིན་ཏུ་རྒྱ་ཆེའོ།

དེ་ཕྱིར་ཕན་ཚུན་དེ་ལྟ་བུ་དུས་ཀུན་ཏུ་ནི་དེ་ལྟར་བརྟག་ཞེས་གསུངས་པ་ལྟར་རོ་ཁྱི་དང་གློ་བ་འཕྲད་པ་བཞིན་དུ་གང་བྱུང་བྱུང་ལ་མི་བསྟེན་པར་ལེགས་པར་བརྟགས་ལ་མཚན་ཉིད་དང་ལྡན་པ་ཞིག་ལ་གསོལ་བ་འདེབས་དགོས་ཤིང་དེ་ཡང་དོན་དམ་བསྙེན་པ་ལས་རྩོད་ལྡན་དབང་གིས་བླ་མ་སྐྱོན་དང་ཡོན་ཏན་འདྲེས་རྣམ་པ་ཀུན་ཏུ་སྡིག་པ་མེད་པ་ཡོད་མ་ཡིན་གང་ཞིག་ཡོན་ཏན་ལྷག་པ་ཡོད་ན་ལེགས་དཔྱད་ནས་བུ་རྣམས་ཀྱིས་ནི་དེ་ལ་བརྟེན་པར་འགྱུར་བའོ་ཞེས་གསུངས་པ་ལྟར་རོ། དོན་དམ་བསྙེན་པ་ལས་གསུངས་པ་དེ་ཡིན་ན་དེ་ད་གིན་བཤད་ཡས་དེ་རེད་ད། སྐྱོན་དང་ཡོན་ཏན་གཉིས་ཡིན་དགོས་ནས་ཡོན་ཏན་ལྷག་པར་བྱེད། ཚེ་འདི་ཕྱི་གཉིས་ཡིན་ན་ནི་ཕྱི་མ་གཙོ་ཆེ་བྱེད་པར་བྱེད་འོ་དེ་འདྲ་ཅིག་དགོས་རེད། ཞེས་གསུངས་པ་ལྟར་རོ། རྒྱུད་ནས་བཤད་པའི་མཚན་ཉིད་ཡོངས་སུ་རྫོགས་པར་ཚང་བ་དུས་ཚོད་ཀྱི་དབང་གིས་རྙེད་དཀའ་ཡང་མཚན་ཉིད་མང་དག་ཙམ་ཚང་བར་ཚང་འཚོལ་དགོས་ཞེས་ཟེར། དེ་ཡང་ཚད་མ་རྣམ་འགྲེལ་ལས། བླང་དང་དོར་བྱའི་དེ་ཉིད་ནི་ཐབས་དང་བཅས་པར་རིག་མཛད་པ་གང་དེ་ཚད་མ་ཉིད་འདོད་ཀྱི་ཐམས་ཅད་རིག་མཛད་མ་ཡིན་ནོ་ཟེར། ཨོ་དེ་ཚད་མ་རྣམ་འགྲེལ་ནས་བཤད་པ་དེས་ན་གཙོ་བོ་བླ་མ་འཚོལ་བ་དེས་ན་ང་རང་ཚོ་བླ་མ་ལ་བརྟག་དཔྱད་བྱས་ཏེ་དེའི་སྒོ་ནས་བརྟག་དཔྱད་བྱེད་དགོས་རེད། བླང་དང་དོར་བྱའི་དེ་ཉིད་ཚེ་བླང་བྱ་ཡི་གནས་དང་དོར་བྱ་ཡི་གནས་དེ་ཇི་ལྟ་བ་བཞིན་དུ་བསྟན་ཐུབ་གི། བླང་དོར་ཕྱིན་ཅི་མ་ལོག་པ་བསྟན་ཐུབ་གི། དེ་ནས་བླང་དོར་གྱི་གནས་ཕྱིན་ཅི་མ་ལོག་པ་མངོན་སུམ་ལ་བ་ལ་ཐོག་ཐོག་བྱེད་པ་བས་ཤེས་ཀྱི་འདུག་མི་འདུག་ཨོ་དེ་ལ་བརྟག་དཔྱད་བྱེད་དགོས་རེད། དེ་བརྟག་དཔྱད་བྱས་ནས་དེ་བསྟན་ཐུབ་མཁན་ཅིག་འདུག་ན་དེ་བླ་མ་ཡོད་པ་གཅིག་རེད། གང་དེ་ཚད་མ་ཉིད་འདོད་ཀྱི་ཟེར་ཏེ། ཐམས་ཅད་རིག་མཛད་མ་ཡིན་ནོ་ཟེར་ཏེ། སྲིན་བུ་གྱི་འབུ་ལ་སོགས་པ་དེ་ཚོ་མང་ཉུང་དང། རྒྱ་མཚོའི་ནང་དུ་རྡོ་བ་ལ་སོགས་པ་མང་ཉུང་དང། འོ་དེ་འདྲ་ཤེས་མ་ཤེས་དེ་བརྟག་དཔྱད་བྱེད་ཀྱི་ཡོད་མ་རེད་དེ་བརྟག་དཔྱད་བྱེད་པ་ཡིན་ན། རང་ཉིད་གྲོལ་བ་དོན་དུ་གཉེར་བ་ཟེར་སོ་སོ་ཐར་པ་དོན་དུ་གཉེར་བ་ཆོས་དོན་དུ་གཉེར་བ་མ་གཏོགས་ཕྱི་རོལ་གྱི་དངོས་པོ་དེ་ཚོ་མཁྱེན་ཐུབ་ཀྱི་འདུག་མི་འདུག་དེ་ལ་བརྟག་དཔྱད་བྱེད་པ་ཡིན་ན་ནོར་བ་རེད། སོ་སོ་ཐར་པ་དོན་དུ་གཉེར་ཆོས་དོན་དུ་གཉེར་ཐར་པ་དང་ཐམས་ཅད་མཁྱེན་པ་དོན་དུ་གཉེར་ནི་ཡིན་པ་ཡིན་ཙང་དེའི་ལམ་ལ་ཁྲིད་ཐུབ་ཀྱི་འདུག་མི་འདུག་དེ་མ་བརྟགས་ཀྱི་ཡིད་མ་ཆེས་ལ་བརྟག་དཔྱད་བྱས་ན་འགྲིག་གི་མ་རེད་ཟེར་ཐམས་ཅད་རིག་མཛད་མ་ཡིན་ནོ་ཟེར་དེ་རེད། རིང་པོ་མཐོང་བ་མིན་ཡང་རུང་འདོད་པའི་དེ་ཉིད་མཐོང་བ་ཡིན་ཟེར། རིང་པོ་ཟེར་དེ་ཐག་རིང་པོ་ཀྱི་མངོན་ཤེས་དེ་འདྲ་ཡི་འདུག་མི་འདུག་དེ་འདྲ་བརྟག་གི་ཡོད་མ་རེད། དེ་འདྲ་ལ་བརྟགས་པ་ཡིན་ན་ཨ་ནི་སོ་སོ་ཀྱི་འདོད་པའི་དོན་དེ་འགྲུབ་ཐུབ་ཀྱི་མ་རེད། སོ་སོའི་འདོད་པའི་དོན་དེ་ག་རེ་རེད་ཟེར་ན་ཚེ་ཕྱི་མ། ཚེ་ཕྱི་མ་ཉིད་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་ཡང་དག་པར་ཐར་པ་དང་ཐམས་ཅད་མཁྱེན་པ་ལ་ཁྲིད་ཐུབ། འོ་དེ་འདྲ་ཅིག་ལ་བརྟག་དཔྱད་བྱེད་དགོས་རེད་ཟེར་འདོད་པའི་དོན་ཉིད་མཐོང་བ་ཡིན་ཟེར་དེ་རེད་བཞི། སྡོམ་པ་གསུམ་གྱི་བཅས་མཚམས་གནང་ཕྱོགས་བླང་དོར་མ་ལོག་པར་སྟོན་པ་ཞིག་ལ་བླ་མར་འཛིན་པ་ཡིན་གྱི། བླང་དོར་མི་སྟོན་ན་མངོན་ཤེས་དང་རྫུ་འཕྲུལ་སོགས་ཡོད་ཀྱི་ཅེས་པ་ལ་བློ་གཏད་མི་རུང་བ་གསུངས་སོ། འོ་མངོན་ཤེས་དང་རྫུ་འཕྲུལ་ལ་སོགས་པ་དེ་ཚོ་འདུག་མི་འདུག་བརྟག་དཔྱད་བྱེད་པ་ཡིན་ན་རང་ཉིད་ཡིན་ནི་དོན་དུ་གཉེར་བྱ་དེ་ཡིན་ན་ཐར་པ་དང་ཐམས་ཅད་མཁྱེན་པ་དོན་དུ་གཉེར་རེད་མ་གཏོགས་མངོན་ཤེས་རྫུ་འཕྲུལ་དོན་དུ་གཉེར་བ་མ་རེད་པ། བླ་མ་ལྔ་བཅུ་པ་ལས་ཀྱང་བློ་ལྡན་སློབ་མས་བླ་མ་ནི་སྙིང་རྗེ་མེད་ཅིང་ཁྲོ་ལ་གདུག་ཁེངས་ཤིང་ཆགས་ལ་མ་བསྡམས་པ། སྤྱོམས་དང་བཅས་པ་མི་བྱའོ། སྤྱོམས་དང་སྤྱོམས་དང་བཅས་པ་མི་བྱའོ། ཁེངས་ཤིང་ཟེར་ཏེ་ཁེངས་ཟེར་ཏེ་ཡིན་ན་དེ་རེད། ང་རྒྱལ་ཟེར་གི་རེད། ཆགས་ལ་མ་བསྡམས་ཟེར་ཏེ་ཆགས་པ་མ་བསྡམས་པ། སྤྱོམས་དང་བཅས་པ་ཟེར་ཏེ་དེ་ཟེར་གཡོ་སྒྱུ་གཡོ་སྒྱུ་དང་བཅས་པ་ཟེར་འོ་དེ་ལྟ་བུ་བླ་མ་རུང་གི་མ་རེད། ཞེས་སྙིང་ཐག་པ་ནས་སྔགས་ལ་འཇུག་པར་འདོད་པའི་བློ་ལྡན་རྣམས་ཀྱིས་བླ་མ་གང་བྱུང་བསྟེན་དུ་མི་རུང་བ་ལྷག་པར་སྡོམ་པའི་བཅས་མཚམས་མི་སྲུང་བའི་བག་མེད་ཅིག་བསྟེན་དུ་མི་རུང་བ་གསུངས་སོ། དེ་བཞིན་དུ་རྒྱུད་མང་པོ་ལས་གསུངས་སོ་དེས་ན་སྤྱིར་བླ་མའི་ཡོན་ཏན་གསུངས་ཚུལ་མཐའ་ཡས་པ་ཡོད་ཀྱང་མདོ་སྔགས་འདིར་སྡོམ་པ་གསུམ་གྱི་ཡོན་ཏན་གསུངས་ཚུལ་གཉིས་མཛད་པ་ནི་གནད་ཤིན་ཏུ་ཆེ་སྟེ་རྣམ་སྣང་མངོན་བྱང་དང་གསང་བ་སྤྱི་རྒྱུད་སོགས་རྒྱུད་སྡེ་དུ་མ།

ཕྱག་མི་བྱ་བ་ལ་སོགས་པ་བསྟན་པའི་རྩ་བ་སོ་སོར་ཐར་པ་ལ་གཅེས་སྤྲས་ཆེད་དུ་བྱེད་པའི་ཚུལ་མང་དུ་གསུངས་སོ་རྒྱུད་གཞན་མང་པོར་ཡང་གསུངས་ཏེ་ཁུངས་རྣམས་དྲངས་ན་མངས་སུ་དོགས་པས་བཞག་གོ་རྗེ་ཐམས་ཅད་མཁྱེན་པས་བྱང་ཆུབ་ལམ་རིམ་ཆེན་པོར་ཇོ་བོའི་ཆེ་བ་བརྗོད་པའི་ཚེ་ན་སྡོམ་པ་གསུམ་རྣམ་པར་དག་པའི་ཆེ་བ་ཉིད་གཙོ་བོར་མཛད་དེ། ཚུལ་དེ་དག་ལ་བློ་གྲོས་དང་ལྡན་པ་རྣམས་ཀྱིས་ལེགས་པར་བསམས་ན་བསྟན་པ་ཡོངས་སུ་རྫོགས་པའི་བསྟན་པ་ཡོངས་སུ་རྫོགས་པའི་གནད་ལ་ངེས་པ་ཆེན་པོ་སྟེར་རོ། དེ་ལྟར་སྔར་བཤད་པའི་རྡོ་རྗེ་སློབ་དཔོན་གྱི་ཡོན་ཏན་དེ་རྣམས་ཡང་དང་ཡང་དུ་བསམས་ལ་ཡིད་ཆེས་ཀྱི་དད་པ།

མ་རུངས་གདུལ་དཀའི་སྙིགས་དུས་འགྲོ་བ་བདེ་གཤེགས་ལམ་བཟང་ཇི་བཞིན་སྟོན་པ་ཡི་སྐྱབས་མགོན་ཐུགས་རྗེ་ཅན་ལ་གསོལ་བ་འདེབས་ཞེས་བརྗོད་ཅིང་གསོལ་བ་ཤུགས་དྲག་ཏུ་བྱའོ། དེ་ཡང་བསྐལ་བཟང་གི་སངས་རྒྱས་སྟོང་པོ་འདི་རྣམས། དེ་བཞིན་གཤེགས་པ་རིན་ཆེན་སྙིང་པོ་ཡི་དྲུང་དུ་ཐུགས་བསྐྱེད་ཅིང་རང་རང་གི་ཞིང་བཟུང་བའི་ཚེ་རྩོད་དུས་ཚེ་ལོ་བརྒྱ་པའི་འགྲོ་བ་དེ་སུས་ཀྱང་བཟུང་བར་མ་ནུས་པ། དོར་བ་ན་བཅོམ་ལྡན་འདས་ཤཱཀྱ་ཐུབ་པ་བྲམ་ཟེ་རྒྱ་མཚོའི་རྡུལ་དུ་སྐྱེ་བ་བཞེས་པ་དེ་ཉིད་ཐུགས་ཀྱིས་མ་བཟོད་པར་སངས་རྒྱས་ཐམས་ཅད་ཀྱིས་ཀྱང་ཡལ་བར་བོར་བའི་འགྲོ་བ་དམུ་རྒོད་ཅན་དེ་རྣམས་བདག་གིས་གདུལ་བར་བྱ་ཞེས། རྩོད་དུས་ཚེ་ལོ་བརྒྱ་པའི་དུས་དེར་བདག་འཚང་རྒྱ་བར་བྱའོ་ཞེས་ཐུགས་བསྐྱེད་ཅིང་སྨོན་ལམ་ཆེན་པོ་ལྔ་བརྒྱ་མཛད་ནས་ཞིང་འདིར་བྱོན་བདག་ཅག་གིས་སྟོན་པ་ཐུགས་རྗེ་ཅན་དེ་དངོས་སུ་མ་མཐོང་ཡང་རྒྱལ་བ་ཐམས་ཅད་ཀྱི་ཐུགས་རྗེ་གཅིག་ཏུ་འདུས་པའི་སྐྱབས་མགོན་བླ་མ་ཐུགས་རྗེ་ཅན་དེས་སངས་རྒྱས་དངོས་སུ་བྱོན་ཡང་དེ་ཕན་ཆད་དུ་གསུང་དུ་མེད་པའི་མདོ་སྔགས་ཀྱི་ལམ་ཆ་ཚང་རྫོགས་པར་བསྟན་པས་ན་བཀའ་དྲིན་དང་ཐུགས་རྗེ་ལ་མཚུངས་པ་མེད་དོ་སྙམ་དུ་ལུས་ཀྱི་བ་སྤུ་གཡོ་བ་དང་མིག་ནས་མཆི་མ་འཁྲུག་པ་མ་བྱུང་གི་བར་དུ་དད་གུས་བསྒོམ་པར་བྱའོ། དེ་ནས་ཐུབ་པའི་ཉི་མ་དུས་ཀྱིས་ནུབ་གྱུར་ཏེ་མགོན་སྐྱབས་མེད་པའི་འགྲོ་བ་མང་པོ་ལ་རྒྱལ་བའི་མཛད་པ་ཉེ་བར་སྒྲུབ་མཛད་པའི་སྐྱབས་མགོན་ཐུགས་རྗེ་ཅན་ལ་གསོལ་བ་འདེབས་ཞེས་བརྗོད་ཅིང་བཅོམ་ལྡན་འདས་ཤཱཀྱ་ཐུབ་པ་ཐུགས་རྗེ་ཅན་དེས་ཀྱང་འདུལ་བར་མ་ནུས་པར་མྱ་ངན་ལས་འདས་པའི་ཚུལ་བསྟན། དེའི་རྗེས་སུ་རྒྱལ་བས་ལུང་བསྟན་པའི་ཤིང་རྟ་ཆེན་པོ་རྣམ་གཉིས་ལ་སོགས་པ་པཎ་གྲུབ་གྲངས་ལས་འདས་པ་བྱོན་པ་དེ་དག་ཐམས་ཅད་ཀྱིས་འདུལ་བར་མ་ནུས་པ། ལུས་པ་སྙིགས་མ་ལས་ཀྱང་ཆེས་སྙིགས་མར་གྱུར་པའི་དུས་འདིར་དམུ་རྒོད་གདུལ་དཀའ་བའི་འགྲོ་བ་བདག་འདྲ་བ་ལ་རྒྱལ་བའི་མཛད་པ་སྒྲུབ་པར་མཛད་དེ། དེ་ཡང་རྒྱལ་བའི་མཛད་པ་ཐམས་ཅད་ཀྱི་ནང་ནས་མཆོག་ཏུ་གྱུར་པ་ནི་གསུང་གི་མཛད་པ་ཡིན་ཞིང་སྐྱབས་མགོན་བླ་མ་ཐུགས་རྗེ་ཅན་དེས་རྒྱལ་བས་གསུངས་པའི་མདོ་སྔགས་ཀྱི་ལམ་གྱི་གནད་ཐམས་ཅད་ཡོངས་སུ་རྫོགས་པར་འདོམས་པར་མཛད་པས་ན་བཀའ་དྲིན་ནམ་ཡང་འཁོར་ཐབས་མེད་དོ་སྙམ་དུ་གུས་པ་བསྐྱེད་ནས་གསོལ་བ་ཤུགས་དྲག་ཏུ་གདབ་བོ། བཀའ་དྲིན་རྗེས་དྲན་གྱི་གུས་པ་བསྒོམ་པའི་སྐབས་འདིར་རྗེ་ཐམས་ཅད་མཁྱེན་པས་དེ་ནི་བདག་གི་དགེ་བཤེས་ཆོས་སྨྲ་བ་ཆོས་ཀུན་ཡོན་ཏན་ཡོངས་སུ་སྟོན་བྱེད་ཅིང། བྱང་ཆུབ་སེམས་དཔའ་སྤྱོད་ལོང་ཡང་དག་པ་ཡིད་བཞིན་སེམས་ཅན་སོང་ནས་འདིར་ལྷུང་སོ། དེ་ལྟར་བྱས་པས་བདག་གིས་མ་དག་པ་འོན་ཏེ་འོག་མ་འདུས་པའི་མ་མ་འདྲ། བྱང་ཆུབ་ཡིད་ལ་ཡོངས་སུ་སྤྱོད་པ་ཡི་སྡིག་བྱེད་དེ་དག་གནོད་པ་སྣོམ་པར་དུང་དགའ་བཞིའི་ཐགས་ཀྱི་སྨན་པ་ལྟ་བུ་སྟེ་བདུད་རྩི་ཆགས་པའི་ལྷ་དབང་བརྒྱད་ཀྱི་སྒྲ། བདག་ཉིད་ལྟ་བུ་དཀར་པོ་ཆུ། དཀར་པོ་ཆུ་གཅིག་ཅིག་ཞི་བའི་འཕྲོ་འདུས་ཉི་མ་བསིལ་བ་འདྲ། སྒྲ་དང་དྲུག་ལ་རི་བོ་འདྲ་བ་དེ་རྒྱ་མཚོའི་གཞི་དུ་མི་འཁྲུགས་གསེར་དང་དུ་ཡོངས་སུ་སྤྱོད་དུ་སྙོམས་པ་འདྲ་བ་ཞེས་དེ་འདྲ་གསེར་གྱི་ནོར་བཟང་འདེབས་འོངས་སོ་བྱང་ཆུབ་སེམས་དཔའ་བདག་གིས་ལོག་གྱུར་པ་སངས་རྒྱས་སྲས་པོ་བྱང་ཆུབ་ཅི་བྱེད་པ་དེ་དག་བདག་གཞིས་སངས་རྒྱས་བསྔགས་པ་ཞེས་དེ་ལྟར་དགེ་བའི་གསེར་གྱིས་དེད་འོངས་སོ་ཇི་སྟེ་སྤྱོད་པའི་སྤོ་བོ་ལྟ་བུ་དེ་དད་པས་རྒོད་དང། སྐྱབས་སུ་གྱུར་པ་ཡིས་དེ་དག་བདག་ལ་དེ་རྟོགས་མི་ཡིས་ཞེས་དེ་འདྲ་གསེར་གྱི་དགེ་བཤེས་གཉིས་སྐོར་གྱིས་ཞེས་སྔར་བཞུགས་ནས་ནོར་བཟང་གི། བླ་མའི་བཀའ་དྲིན་དྲན་པའི་གསོལ་འདེབས་ཇི་ལྟར་མཛད་པ་དེ་ལྟར་ནོར་བཟང་ཞེས་པ་ན་རང་ལ་འདོན་པ་བསྒྱུར་ཏེ། དབྱངས་ཀྱི་ང་རོ་དང་བཅས་ནས་སྨྲས་ནས་མཆི་མ་འཁྲུག་བཞིན་དུ་འདོན་ཞིང། དགེ་བའི་བཤེས་གཉེན་རྣམས་ལ་བཀའ་དྲིན་དྲན་པའི་གུས་པ་ཆེར་བསྐྱེད་པར་བྱ་བར་གསུངས། ཚིག་དེ་དག་དངོས་སུ་མི་བརྗོད་ཀྱང་གསོལ་འདེབས་ཀྱི་ཚིག་དོན་དེ་རྣམས་བསམས་ནས་བཀའ་དྲིན་རྗེས་དྲན་གྱི་གུས་པ་བསྐྱེད་དགོས་སོ་ཟེར། ཧོ། དེ་ཡི་ལམ་རིམ་ཆེན་མོའི་ནང་ནས་བླ་མའི་བཀའ་དྲིན་དྲན་པའི་སྐོར་ལ་གཞོན་ནུ་ནོར་བཟང་གིས་གསུངས་བཞག་གི་ཚིག་དེ་ཚོ་ཡག། དྲན་གྱིན་དྲན་གྱིན་བྱས་ནས་དེ་བྱེད་དགོས་རེད།

གྲངས་མེད་གསུམ་པ་ཡི་བསྐལ་ཆེན་བདུན་ཁྲི་བདུན་སྟོང་ལ་བསྙེན་བཀུར་ཞུ། ས་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་ཅི་སྤྱོད་ཁོང་གི་ཚོགས་བསགས་སའི་སངས་རྒྱས་ད་ག་རང་མི་བྱོན་མ་རེད་བ། སངས་རྒྱས་གཅིག་དེ་མི་བྱོན་མ་རེད། དེ་ཡི་གོང་དུ་སངས་རྒྱས་དེ་ཚོས་ད་ག་རང་སྐྱེས་ནས་ནི་གྲངས་མེད་དང་པོ་གྲངས་མེད་གཉིས་པ་གྲངས་མེད་གསུམ་པ་དེ་ཚོ་ད་ག་རང་ཚོགས་བསགས་སའི་སངས་རྒྱས་མང་པོ་ཅིག་བྱོན་ཡོད་རེད་བ། དེ་གང་ག་ནི་འཇིག་རྟེན་གྱི་ཁམས་སུ་བྱོན་པ་རེད། དེ་གང་ག་མང་པོ་ཅིག་བྱོན་པ་རེད་དེ་རང་རང་གི་གདུལ་བྱ་དེ་གྲངས་མེད་པ་མང་པོ་བསྡུས་ནས།

དམྱལ་བ་དང་ཡི་དྭགས་དང་དུད་འགྲོ་དང་དེ་འདྲ་བས་སངས་རྒྱས་བསྟན་པ་མ་དར་ས་དེ་འདྲ་སྐྱེ་བ་ལེན་བྱས་ནས་གཅིག་དང་མ་འཕྲད་རེད་བ་ས་སངས་རྒྱས་གྲངས་མེད་དེ་ལྟ་བུ་ནི་འཇིག་རྟེན་གྱི་ཁམས་སུ་སེམས་ཅན་གྲངས་མེད་མང་པོ་ཞིག་བཏུལ་བ་རེད་དེ་དེ་གང་དང་ཡང་མ་འཕྲད་པ་རེད། དེ་གང་དང་ཡང་མ་འཕྲད་པས་དེ་ད་ལྟ་ང་རང་ཚོས་ནི་སངས་རྒྱས་ཀྱི་མཛད་པ། ནང་ནས་མཆོག་ཏུ་གྱུར་པ་གསུང་གི་མཛད་པ་དྲིན་ཅན་གྱི་བླ་མ་རིན་པོ་ཆེ་དེ་དང་འཕྲད་བྱས་ནས་སངས་རྒྱས་དངོས་སུ་འཕྲད་པ་དེ་དང་ཡང་དེ་ལས་ལྷག་པ་ཅིག་གསུང་ཡང་མེད་པ་སྟེ། དགེ་བའི་བཤེས་གཉེན་དེ་ཚོ་ནི་མི་ལུས་ཀྱི་སངས་རྒྱས་ཡིན་པར་དུ་གསུངས་པ་སྟེ་དེ་ལས་བཀའ་དྲིན་ཆེ་བ་གཅིག་ག་ནས་ཡོད་གསུངས་སེམས་ནང་ཅིག་དགོངས་བྱས་ནས་ཨ་ནི་མིག་ནས་མཆི་མ་འཁྲུག་པ་ལ་ལུས་ཀྱི་བ་སྤུ་གཡོ་བ་ལ་སོགས་པ་སོ་བརྒྱད་ཅི་བྱེད་པར་དུ་འོང་འགོང་དགོས་རེད་ཟེར་སྤྱིར་སངས་རྒྱས་ཐམས་ཅད་ལས་ལྷག་པའི་བཀའ་དྲིན་ཅན་གེར་འཁྲིལ་པའི་སྙིགས་མ་དུས་ཀྱི་གནས་འགྱུར་ཏེ་མགོན་སྐྱབས་མེད་པའི་འགྲོ་བ་མང་པོ་ལ་བརྟེན་ཏེ་སྒོས་རྒྱལ་བ་ཤཱཀྱ་ཐུབ་པ་ལས་ལྷག་པའི་བཀའ་ཁྲི་སེང། སྤྱིར་རྒྱལ་བ་ཤཱཀྱ་ཐུབ་པ་དེ་སངས་རྒྱས་གྲངས་མེད་ཡི་ནང་ནས་ཀྱང་རྒྱལ་བ་ཤཱཀྱ་ཐུབ་པ་དེ་ང་རང་ཚོ་ལ་བཀའ་དྲིན་ཆེ་ཡོད་རེད། དེ་བཀའ་དྲིན་ཆེ་ཡོད་དེ་ག་རེ་རེད་ཟེར་ན་དེ་བཞིན་གཤེགས་པ་རིན་ཆེན་སྙིང་པོ་ཨ་ནི་སྔ་མ་འཇིག་རྟེན་ན་བྱོན་དེ་གོ་ལ་འཁོར་ལོས་སྒྱུར་བའི་རྩིབས་ཀྱི་མུ་ཁྱུད་ཟེར་མཁན་དེ་ལ་སྲས་སྟོང་ཕྲག་གཅིག་ཡོད་རེད་བ་འཁོར་ལོས་སྒྱུར་བའི་རྩིབས་ཀྱི་མུ་ཁྱུད་སྲས་སྟོང་ཕྲག་གཅིག་བྲམ་ཟེ་རྒྱ་མཚོའི་རྡུལ་ཟེར་མཁན་དེ་འཁོར་ལོས་སྒྱུར་བའི་རྩིབས་ཀྱི་མུ་ཁྱུད་ཀྱི་མདུན་ན་འདོན་ཟེར་མཁན་དེ་རེད་ཁོང་གི་མདུན་ན་འདོན་ཟེར་མཁན་འོ་དེ་ལ་རིག་བྱེད་སློབ་ཀྱི་སློབ་མ་སྟོང་ཕྲག་གཅིག་ཡོད་རེད། སློབ་མ་སྟོང་ཕྲག་གཅིག་དང་རྩིབས་ཀྱི་མུ་ཁྱུད་ཀྱི། དེ་ནས་སྲས་སྟོང་ཕྲག་གཅིག། དེ་དག་ཚང་མ་བྲམ་ཟེ་གིས་འཁོར་ལོས་སྒྱུར་བའི་རྒྱལ་པོ་གྱིས་སྦྱིན་བདག་བྱས་བྱས་ནས་དེ་བཞིན་གཤེགས་པ་རིན་ཆེན་སྙིང་པོ། འཁོར་དང་བཅས་པ་གང་ག་ཕར་གདན་དྲངས་བྱས་ནས་ཟླ་བ་མང་པོའི་བར་དུ་བསོད་སྙོམས་ཕུལ། བསྙེན་བཀུར་ཞུས་ནས། དེ་བཞིན་གཤེགས་པ་རིན་ཆེན་སྙིང་པོ་གིས་ཁྱེད་རང་ཚོ་དཀའ་ལས་མང་པོ་བརྒྱབ་དགེ་རྩ་མང་པོ་བསྒྲུབས་ཚར་རེད། ད་རེས་ནས་མ་འོངས་པ་ན་སངས་རྒྱས་ཀྱི་ཞིང་བདམས་ཤིག་ཟེར།

བྱས་མདངས་དེ་ཀོ་ལ་སྐལ་བཟང་གི་སངས་རྒྱས་སྟོང་ཚང་མ་སྟོང་ཆེ་བས་རང་རང་གིས་བཞེངས་པའི་ཡར་ཡར་ཚེ་དེ་འདྲ་བདམས་ནས་ང་དེའི་རྗེས་འདེད་ཀྱི་ཁང་ན་ལ་སངས་རྒྱས་བྱེད་རྒྱུ་དེའི་རྗེས་འདེད་ཀྱི་ཁང་ན་སངས་རྒྱས་བྱེད་རྒྱུ་ཟེར་གང་གཱ་མདངས་དེ་ཀོ་ལ་ང་རང་ཚོ་ད་ལྟ་རྩོད་དུས་ཚི་ལོ་བརྒྱ་པའི་མི་རྗེས་འདེད་ཀྱི་ཁང་དེ་སུས་གང་གདོང་གིས་མ་རག་རེད་ད་བས་སེམས་ཀྱི་རྨོངས་འགུག་ཅེས། ཉོན་མོངས་པ་ཤུགས་ཆེ་བ། ཁོང་ཁྲོ་ཤུགས་ཆེ་བ།

སྐུད་པ་གཅིག་ཆད་ཟིན་ན་ཨ་ནི་སྒྲ་སྙན་པོ་དེ་ཡོང་མ་རེད་བ། དེ་མེད་དེ་ཀོ་ལེ་ཨ་ནི་གཞི་ནས་ཁོ། སངས་རྒྱས་སྤྲུལ་པ་ཡིན་པ་ཧ་གོ། འོ་ན་དེ་བཞིན་གཤེགས་པས་ཆོས་བསྟན་བྱས་ནས་དགྲ་བཅོམ་པའི་གོ་འཕང་ལ་བཀོད། ཨེ་ཀུན་ཏུ་རྒྱུ་རབ་བཟང་ཚུལ་ཡིན་ཏེ་མི་འཐད་པ་རེད། མི་འཐད་པ་རེད་དེ་དེ་བཞིན་གཤེགས་པའི་འཁོར་གྱི་གདུལ་བྱ་གྱི་ཐ་མ་དེ་ཡིན་ཙང་ཨ་ནི་དེ་བཞིན་གཤེགས་པས་ཐབས་མཁས་པའི་སྒོ་ནས་བཏུལ་བྱས་ནས་ཨ་ནི་དེ་ལ་བཀོད། དགྲ་བཅོམ་པའི་གོ་འཕང་ལ་བཀོད། ཨ་དེ་བཞིན་གཤེགས་པ་ཐ་མ་ཨ་ནི་ཞལ་ཆེམས་ཀྱི་ཐ་མ་ལ་ཞལ་ཆེམས་ཀྱི་ཐ་མ་གསུངས། དགེ་སློང་དག། དེ་བཞིན་གཤེགས་པའི་སྐུ་མཐོང་བ་ནི་ཤིན་ཏུ་དཀའ་འོ་ཟེར། ཡང་ཁྱེད་རང་རྣམས་ཀྱིས་དོགས་པ་ག་རེ་ཡོད་མིན་ཞུས་བྱོས་དེ་བཞིན་གཤེགས་པའི་སྐུ་ལ་བལྟ་ཞིག་ཟེར། ཨ་ཏི་ཟེར་ཐ་མ་གསུངས་ནི་འདུ་བྱེད་ཐམས་ཅད་ནི་མི་རྟག་པའོ་ཟེར་ཚིག་གི་ཐ་མ་དེ་གསུངས་ཞིག་ནས་ནི་སྐུ་མྱ་ངན་ལས་འདས་པར་བ་ཚྭ་ང་རང་ཚོ་དེ་བཞིན་གཤེགས་པ་དང་མ་འཕྲད་པར་བ། བདག་ཅག་སྟོན་པ་ཤཱཀྱ་ཐུབ་པ་ང་ཚོ་ཡི་ཆེད་དུ་སྨོན་ལམ་རྒྱག་ཅིག་ནས་རྩོད་དུས་ཚེ་ལོ་བརྒྱ་པའི་དུས་དེ་ནས་བྱོན་ནས་སེམས་ཅན་མང་པོ་འདུལ་བ་ལ་ང་ཚོ་དེ་དང་མ་འཕྲད་པར་དེ་དང་མ་འཕྲད་པར། ད་དེའི་རྗེས་སུ་ནི་བསྟན་པའི་གཏད་རབས་བདུན་བྱོན་ཏེ།

དེ་ལ་ང་ཚོ་འདུལ་མ་ཐུབ་པ། ཡང་ཉེར་སྦས་དང་དྷི་དྷི་ཀ་དང་ནག་པོ་དང་ལེགས་མཐོང་ལ་སོགས་པ་དེ་ཚོ་བསྟན་པའི་གཏད་རབས་བདུན་པོ་ཚང་མ་བཏང་སྟེ། དགྲ་བཅོམ་པ་མང་པོ་ཞིག་གི་གོ་འཕང་ལ་བཀོད་པ་རེད་དེ་ང་ཚོ་དེ་བཀོད་མ་ཐུབ། དེའི་རྗེས་སུ་ཡོད་ནི་གྲུབ་ཆེན་ས་ར་ཧ་ལ་སོགས་པ་རྒྱ་གར་གྲུབ་ཆེན་བརྒྱད་ཅུ། ཡང་ཀླུ་སྒྲུབ་ཐོགས་མེད་ལ་སོགས་པ་དེ་ནས་པཎྜི་ཏ་མང་པོ་ཞིག་བྱོན་ཏེ་རང་རང་གི་སེམས་ཅན་མང་པོ་ཞིག་བཏུལ་ཏེ་ང་ཚོ་དེ་དང་མ་འཕྲད་ཅིང་ལུས་པ་རེད་བ། ལྷག་པར་དུ་ཡང་དེ་ནས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ། བཀའ་གདམས་པའི་བསྟན་པ་ཉི་མ་ཤར་བ་ལྟ་བུ་ཅིག་བྱེད་ཅེས་ནས། ང་ཚོས་རྒྱ་བོད་གཉིས་ཀ་ལ་བཀའ་དྲིན་ཆེ་བ་ཞེ་དྲག་བྱས་ཏེ་ང་ཚོ་དེ་དང་མ་འཕྲད་པས། ད་ནི་ང་ཚོ་ལ་བཀའ་དྲིན་ཤིན་ཏུ་ཆེ་བའི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཕེབས་ཅེས་ནས། བསྟན་པ་ཚུད། བསྟན་པ་ས་བརྟག་རྡོ་བརྟག་ལྟ་བུ་ཅིག་ལ་བྱས་པ་རེད་ང་ཚོ་དེ་དང་མ་འཕྲད་པར། ད་ལྟ་ཡི་བར་དུ་དེ་ལུས་ཅེས་ནས་ང་ཚོ་ལུས་བསྡད་ཀྱི་དེ། ད་ནི། དཔེར་ན་ཟས་མེད་པར་མུ་གེ། ད་ནི་ལུང་པ་སྟོང་པ་ན་ལུས་བསྡད་ཀྱི་ཅིག་ལ། སྤྲིན་མ་རྩམ་པ་ཅིག་སྟེར་ཞེས་ནི་ཡར་གསོས་ཀྱི་འོག་ཏུ་སྐྱེས་པ་ཅིག་ཅེས་ནི་བླ་མ་བཀའ་དྲིན་ཅན་དེ་ཡིས་ནི་རྗེས་སུ་བཟུང་གསུམ་གྱི་སྣང་བ་ཐོས་སངས་རྒྱས་ཀྱི་གོ་འཕང་ལག་མཐིལ་ན་ཡོད་པ་ན་ཡིད་ཆེས་ནི་བས་སྦྲུལ་དུ་གྱུར་པ་སྟེ་དེ་ལས་ལྷག་པ་ཞིག་བཀའ་དྲིན་ག་པར་ཡོང་དགོས་གསུང་ས་ནས་མི་བྱེད་དེ་ཁྲིད་པའི་སྙིགས་མའི་དུས་ཀྱི་སྣོད་གྱུར་ཏེ་རྦ་ཀྱོག་མེད་པའི་ལུས་དབང་མང་པོ་ལ།

ལ་དེ་གསུམ་འབད་རྩོལ་ཆེ་མེད་པར་ཆོས་མདོ་རྒྱུད་ཟབ་རྒྱས་མང་པོ་ཞིག་ཕ་ཁྱོད་ཀྱི་བཀའ་དྲིན་ཆེ་ལུགས་ཐོག་དྲན་ཁོ་ཐག་མང་ཆེ་མཐོང་རྒྱའི་ཆེད་དུས་དེང་ནས་བྱང་ཆུབ་སྙིང་པོའི་བར་བདག་སྒོ་གསུམ་ལོངས་སྤྱོད་དགེ་ཚོགས་བཅས། རྗེ་ཁྱོད་ཉིད་སྒྲུབ་ཕྱིར་འབུལ་ལགས་ན། ཐུགས་བརྩེ་བའི་རྒྱུད་ཀྱིས་བཞེས་སུ་གསོལ་སྔོན་བསྐལ་པ་མེད་པ། བསྐལ་པ་དཔག་ཏུ་མེད་པ་ནས་ཕ་ཁྱོད་ཀྱི་ཐུགས་རྗེས་ཡང་ཡང་བསྐྱངས། ད་སླར་ཡང་བྱང་ཆུབ་སྙིང་པོའི་བར་སྐྱབས་གཞན་ན་མེད་དོ་བླ་མ་རྗེ་བདག་གནས་སྐབས་ཅི་འདྲར་གྱུར་ཀྱང་རུང།

སྟོད་ལུང་གི་དགེ་འདུན་དེ་ཚོ་ལ་གཏོང་སྒོ་གཏོང་སྒོ་གཏོང་ཡོད་མ་རེད་པ། གཏོང་སྒོ་མ་བཏང་བྱས་གང་ག་ཡར་བྱས་ནས་ནི་འཕན་པོ་ལོ་དགོན་ནང་དུ་ཁྱེར་ཕྱིན་པ་རེད། དེ་ལ་དགེ་བའི་བཤེས་གཉེན་དེ་ནི་ང་ཚོའི་ལུང་པ་ནས། སྟོད་ལུང་གི་དགེ་འདུན་ཚོ་ལ་གཏོང་སྒོ་ཙམ་མ་བཏང་བྱས་གང་ག་ལོ་པའི་ཁྱི་ལ་སྟེར་ག་འགྲོ་གི་འདུག་དེ་ག་རེ་ཡིན་ནའ་ཟེར་ནས་བཤད་པ་ཡིན་པ་རེད། ས་དགེ་བཤེས་སྟོད་ལུང་པ་ཆེན་པོ་གིས་ང་ལ་བལྟས་ན་ང་ལ་བལྟས་ན་ནི་སྟོད་ལུང་གི་དགེ་འདུན་ལ་ཆོས་སྟོན་དྲངས་པ་ལས་ལོ་པའི་ཁྱི་ལ་བྱིན་པ་བསོད་ནམས་ཆེ་ཟེར། ང་ལ་བལྟས་ན་ཟེར་ཁོ་རང་གི་དགེ་བའི་བཤེས་གཉེན་དེ་དགེ་བཤེས་སྤྱན་སྔ་བ་ཆེན་པོ་རེད་བ། དགེ་བཤེས་སྤྱན་སྔ་ཡིན་ས་ཁོ་རང་ལ་ལྟོས་ན་དུས་གསུམ་སངས་རྒྱས་ཐམས་ཅད་ལས་ཀྱང་བཀའ་དྲིན་ལྷག་པ་དེ་དགེ་བཤེས་སྤྱན་སྔ་རེད་ཟེར་དེ་ཡི་འཁོར་ན་ཡོད་ཀྱི་དེ་ཡི་གཡོ་ཡི་ན་ཡོད་ཀྱི་ཁྱི་དེ་ཚོ་ཡི་བླ་མའི་བ་སྤུའི་བུ་ག་རེད། དེ་ལ་སྦྱིན་པ་གཏོང་བ་དེ་སྟོད་ལུང་གི་དགེ་འདུན་ཚོ་ལ་ནི་གཏོང་སྒོ་གཏོང་བ་ལས་ལྷག་གི་ཡོད་ཟེར་གསུངས་པ་རེད། དགེ་བཤེས་སྟོད་ལུང་པ་གྱིས། ཨོ་དེ་ད་ལྟ་དེ་དང་གཅིག་པ་རེད། དེ་དག་སངས་རྒྱས་ཐམས་ཅད་སྤངས་རྟོགས་ཀྱི་ཡོན་ཏན་མཉམ་པ་རེད་ཟེར་གང་གཅིག་པ་རེད། ཡིན་ནའི་བདག་ཅག་གི་བསོད་ནམས་ཞིང་ལ་ཆ་བཞག་གི་ཡིན་ན། ཕྱོགས་བཅུ་སངས་རྒྱས་ཐམས་ཅད་ལས་ཀྱང་བླ་མའི་བ་སྤུའི་བུ་ག་གཅིག་ཙམ་མཆོད་པ་དེ་ལྷག་གི་རེད། སྙམ་དུ་དད་གུས་དགོངས་ཤིག་རང་གི་སྒོ་ནས་གསོལ་བ་འདེབས་ནུས་ན། ཕྱོགས་བཅུ་སངས་རྒྱས་ཐམས་ཅད་ཀྱི་ལས། གྱེན་ལོག་འཆི་བ་དང། བསྐལ་ཆེན་གྲངས་མེད་མང་པོ་ཡིས་སྒྲོལ་དགོས་པའི་ཁོ་བོ་ཅག་ཀྱང་བླ་མ་ཐུགས་རྗེ་ཅན་དེ་ཡི་མཐུ་ལས་མྱུར་དུ་སྒྲོལ་བར་འགྱུར་བས་ན་བཀའ་དྲིན་དང། ཐུགས་རྗེ་ལ་མཚུངས་པ་མེད་སྙམ་དུ་གསོལ་བ་ཤུགས་དྲག་ཏུ་གདབ་བོ། སློབ་མའི་ཚོགས་བསགས་པའི་ཞིང་དུ་གསོལ། སློབ་མའི་ཚོགས་བསགས་པའི་ཞིང་དུ་སངས་རྒྱས་ཐམས་ཅད་ལས་བླ་མའི་བ་སྤུ་གཅིག་ལྷག་པ་ཡིན་ཏེ་དཔལ་གསང་བ་འདུས་པའི་རྩ་རྒྱུད་ལེའུ་བཅུ་བདུན་པ་ལས། འདི་ལྟ་སྟེ། དཔེར་ན་རིགས་ཀྱི་བུ་སངས་རྒྱས་བཅོམ་ལྡན་འདས་ཕྱོགས་བཅུ་ན་ཇི་སྙེད་ཅིག་བཞུགས་པ་དང།